ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་རེ་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། Baltic། མཚོ་ཁུལ་ཡུལ་གྲུ། Estonia། གྲོས་ཚོགས་ནང་བོད་ཀྱི་ཁྲིམས་ཐོག་གི་གནས་བབ་ཞེས་པའི་བརྗོད་གཞིའི་ཐོག་ཉན་ཞིབ་ཚོགས་འདུ་ཞིག་གི་ནང་མཉམ་ཞུགས་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་སྦེལ་ཀོབ་བོད་མིའི་ས་གནས་འགོ་འཛིན་གྱིས་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་ཀྱིས་ས་གནས་བོད་མིའི་དཀའ་སྡུག་སེལ་ཐབས་དང་འབྲེལ་བའི་སྙན་ཞུ་ཕུལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་ནུབ་སྦེང་གྷལ་གྱི་གྲོང་ཁྱེར་སཱ་ལུ་གྷ་རའི་ནང་གི་འཛོམས་ས་ཤེས་ཡོན་བསྟི་གནས་ཁང་དུ། གཟའ་མཇུག་ནམ་ཡིན་ལ། བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་བཅར་འདྲིའི་ལེ་ཚན་ནང་བྱིས་པའི་སློབ་གསོའི་ཐོག་ལ་འབུམ་རམས་པ་ཡིན་པ་དང་བྱིས་སྒྲུང་རྩོམ་སྒྲིག་པ་སྐལ་བཟང་དབང་འདུས་ལགས་སུ་ཕྲུ་གུ་དཔེ་ཀློག་གི་དགེ་མཚན་གང་ཡོད་པ་དང་དེ་བཞིན་མ་འོངས་པའི་མི་ཚེའི་ཤུགས་རྐྱེན་ཇི་བྱུང་ཐད་སྣེ་ཁྲིད་ཞུས་པ་ཞིག་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང། གནས་མཆོག་རྡོ་རྗེ་གདན་སྐོར་གནས་བཤད་ཤིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག Baltic མཚོ་ཁུལ་ཡུལ་གྲུ Estonia གྲོས་ཚོགས་ནང་བོད་ཀྱི་ཁྲིམས་ཐོག་གི་གནས་བབ་ཞེས་པའི་བརྗོད་གཞིའི་ཐོག་ཉན་ཞིབ་ཚོགས་འདུ་ཞིག་གི་ནང་མཉམ་ཞུགས་ཀྱིས་ཆེད་མཁས་པ་དང་ལྷན་དུ་གསུང་བཤད་བདེན་དཔང་གནང་ཡོད་པ་སོགས་ཀྱི་ཐད་འདི་གའི་རླུང་འཕྲིན་ལས་ཁང་གི་དབྱིན་ཡུལ་གྱི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་སུ་བཅར་འདྲི་ཞུས་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་གྱི Baltic གི་མཚོ་ཁུལ་ཡུལ་གྲུ་ཨེ་སི་ཏྲོ་ནི་ཡ་དང། ལཱ་ཐི་ཝི་ཡ་དང། ལི་ཐུ་ཨེ་ནི་ཡ་དང། ཧྥིན་ལན་ནང་གཞུང་འབྲེལ་ཕྱོགས་ཕེབས་འགོ་འཛུགས་གནང་ཡོད་པ་ལྟར། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཙོས་པའི་བོད་མིའི་སྐུ་མགྲོན་རྣམ་པར་ཨེ་སི་ཏྲོ་ནི་ཡ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས་ཇུ་ཀུ་ཀཱ་ལི་རེད་ལགས་ཀྱི་ཕེབས་བསུའི་འོག་གྲོས་ཚོགས་ནང་གཟིགས་སྐོར་དང་གྲོས་ཚོགས་འཐུས་མི་གཞན་རྣམས་དང་མཇལ་འཕྲད་གནང་ཡོད་འདུག་གོང་ཞུས་ཨེ་སི་ཏྲོ་ནི་ཡ་གྲོས་ཚོགས་ཀྱི་ཉན་ཞིབ་སྐབས་སྲིད་སྐྱོང་མཆོག་དང་གཞན། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཧྥ་ར་སི་བསོད་ནམས་ཚེ་རིང་ལགས་མཉམ་ཞུགས་གནང་ནས་གསུང་བཤད་གནང་བ་དང། བོད་དེ་ནམ་ཡང་རྒྱ་ནག་གི་ཆ་ཤས་མིན་ཞེས་པའི་རྩོམ་པ་པོ་སྐུ་ཞབས་ལིའུ་ཧན་ཁྲིན་ལགས་ནས་ཁོང་རང་ཉིད་ཀྱིས་རྩོམ་སྒྲིག་གནང་བའི་རྒྱ་ཡིག་གི་དཔེ་དེབ་དེ་ལག་ཏུ་བཟུང་ནས་བོད་ཀྱི་གནས་བབ་ལོ་རྒྱུས་སྐོར་དག་པོས་བདེན་དཔང་གནང་ཡོད་པ་རེད་འདུག་ཡང། ཁྲིམས་ལུགས་ཀྱི་མཁས་དབང་སློབ་དཔོན་ཆེན་མོ Professor Michael Van Walt Van Praag ལགས་མཉམ་ཞུགས་ཀྱིས་བོད་ཀྱི་གནས་སྟངས་སྐོར་ལ་འགྲེལ་བརྗོད་གནང་ཡོད་པ་དང། དེ་བཞིན Estonia ནང་སྲིད་སྐྱོང་མཆོག་གིས་ཡུལ་དེའི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་བར་ཐུག་འཕྲད་དང། ཡང་ཡུལ་དེའི་གསར་འགྱུར་བརྒྱུད་ལམ་ཁག་གི་བཅར་འདྲི་དང་ལེན་གནང་བ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག་དེ་བཞིན་ཡང་གནས་ཚུལ་ནང་བཀོད་པར་སྲིད་སྐྱོང་མཆོག་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་གོང་ཞུས Baltic མཚོ་ཁུལ་གྱི་ཡུལ་གྲུ་གསུམ་དང་ཧྥིན་ལན་ནང་གཟིགས་སྐོར་གནང་རྗེས་དབྱིན་ཡུལ་ནང་ཕེབས་རྒྱུ་ཡིན་པ་སོགས་ཀྱི་ཕྱོགས་བསྐྱོད་མཛད་འཆར་བསྒྲིགས་གནང་ཡོད་པ་རེད་འདུག།
ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་དུ་སེམས་ཁམས་དང་འཁྲིག་སྤྱོད། ཕྲུ་གུ་སྐྱེ་འཕེལ་གྱི་ནུས་པ་བཅས་ཀྱི་སྐོར་ལ་གོ་རྟོགས་སྤེལ་བའི་ཚོགས་འདུ་ཞིག་གོ་སྒྲིག་གནང་འདུག་དེ་ཡང་ཕྱི་ཚེས་ཉི་ཤུ་ལྔ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་འགོད་སྤེལ་བྱས་པ་ལྟར་ན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་གར་ནང་ཡོད་པའི་ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་གི་སློབ་མ་དོན་བརྒྱད་ལ་དམིགས་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་གོ་སྒྲིག་འོག་ཕྲུ་གུ་སྐྱེ་འཕེལ་དང་སྦྲུམ་མ། ཕྲུ་གུ་སྐྱེས་མ་ཐག་པ་དང་བྱིས་པ་དང། གཞོན་ནུ་འཕྲོད་བསྟེན་ལས་གཞིའི་ཐོག་ཚོགས་འདུ་ཞིག་གོ་སྒྲིག་གནང་འདུག་ཚོགས་འདུའི་ཐོག་སེམས་ཁམས་ཀྱི་བདེ་ཐང་དང། རོགས་རམ་འཚོལ་བའི་གལ་ཆེའི་རང་བཞིན་ཡིན་པ་གསལ་བཤད་གནང་བ་མ་ཚད། འཁྲིག་སྤྱོད་དང་ཕྲུ་གུ་སྐྱེ་འཕེལ་གྱི་གནད་འགག་ཆེ་བའི་སྐོར་ལ་གྲོས་བསྡུར་ལྷུག་པོ་ཡང་བྱུང་འདུག་ཚོགས་འདུ་དེར་ཨ་རིའི་ཨིན་ཌི་ཡ་ན་མཐོ་སློབ་ནས་སྤྱི་ཚོགས་འཕྲོད་བསྟེན་རིག་པའི་ཐོག་བསླབ་པ་མཐར་སོན་གནང་བ་དང་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་གཞོན་ངག་དབང་བསྟན་འཛིན་ལགས་དང། ཨེར་ལྷམ་མཐོ་སློབ་ནས་སེམས་ཁམས་རིག་པའི་སློབ་གཉེར་གནང་བ་དང་ད་ལྟ་དྭང་བླངས་ཞབས་ཞུ་བ་བསོད་ནམས་མཚོ་མོ་ལགས་རྣམ་གཉིས་ཀྱིས་གཙོ་སྐྱོང་གནང་བ་ཡིན་འདུག་ཚོགས་འདུ་དེར་ཕེབས་མཁན་ས་རཱ་མཐོ་སློབ་ཀྱི་སློབ་ཕྲུག་ཁྱོན་བཞི་བཅུ་ནང་ནས་བུད་མེད་ཉི་ཤུ་རྩ་གཉིས་དང་སྐྱེས་པ་བཅོ་བརྒྱད་མཉམ་ཞུགས་གནང་འདུག་ཐེངས་དེའི་ཚོགས་འདུའི་ཐོག་སློབ་ཕྲུག་རྣམས་ནས་གླེང་གཞི་དེ་དག་སྐོར་ཐོག་མར་རྒྱུས་ལོན་གྱི་གོ་སྐབས་བྱུང་བར་དགའ་བསུ་ཞུས་པ་དང་སྦྲགས། ཕྱོགས་ཡོངས་ནས་ལས་འཆར་དེ་ནས་འཕྲོད་བསྟེན་སྐོར་ཤེས་རྟོགས་དང་ཤུགས་རྐྱེན་ཐེབས་ཚུལ་ནན་ཞེས་བརྗོད་ཡོད་འདུག་པ་མ་ཚད། མ་འོངས་པར་ཡང་ལས་གཞི་དེའི་རིགས་སྤེལ་རྒྱུར་དོ་སྣང་ཆེན་པོ་ཡོད་ཚུལ་སྐོར་བསམ་ཚུལ་སྤེལ་གནང་འདུག།
རྒྱ་ནག་གཙོས་པའི་ལྷོ་ཤར་ཨེ་ཤི་ཡའི་ནང་ཆོས་དད་རང་དབང་སྐོར་གྱི་གནས་བབ་ཐད་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ཉན་ཞིབ་ཞིག་ཚོགས་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་ཕྱི་དྲོ་དྲ་ལམ་བརྒྱུད་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ཉན་ཞིབ་ཞིག་ཚོགས་རྒྱུའི་གསལ་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གིས་འཕྲུལ་རིག་བེད་སྤྱོད་ཀྱིས་དབང་བསྒྱུར་ཤུགས་ཆེ་རུ་གཏོང་ཐབས་བྱེད་བཞིན་པ་དེས་ཆོས་དད་རང་དབང་ལ་ཇི་འདྲ་ཤུགས་རྐྱེན་ཐེབས་ཀྱི་ཡོད་པ་དང། ལྷག་པར་དུ་རྒྱ་ནག་དང Saudi Arabia རྒྱལ་ཁབ་གཉིས་ཀྱིས་ཐབས་ཇུས་དེ་ལག་བསྟར་ཤུགས་ཆེ་ཇི་འདྲ་བྱེད་བཞིན་པའི་གནད་དོན་ཐད་གླེང་སློང་གནང་རྒྱུ་ཡིན་པ་རེད་འདུག་ད་རེས་ཀྱི་ཉན་ཞིབ་ཚོགས་འདུ་དེའི་ཐོག་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་དང། ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས། Mike Gallagher། དང། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Ted Lieu། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་དང་འགན་འཛིན་གཞོན་པ། དེ་བཞིན་བརྗོད་གཞི་འདིའི་སྐོར་ཞིབ་འཇུག་གནང་མཁན་སློབ་གྲྭ་ཆེན་མོ་ཁག་གི་མི་སྣ་སོགས་ཁྱོན་མི་གྲངས་བཅུ་ཙམ་གྱིས་གླེང་སློང་གནང་རྒྱུ་ཡིན་འདུག་ལ། འདིའི་ཐད་ལ་ཨ་རིའི་གྲོས་ཚོགས་འཐུས་མི་དང། གྲོས་ཚོགས་ཀྱི་ལས་བྱེད། ཕྱི་ནས་ཡོང་མཁན་གྱི་མི་མང་དང་གསར་འགོད་པ་སོགས་གཟུགས་བརྙན་དང་གསར་འགོད་ཆོག་གི་ཡོད་པ་བརྗོད་ཡོད་པ་རེད་འདུག་ད་རེས་ཀྱི་བརྗོད་གཞི་དེའི་སྐོར་གླེང་སློང་ཞིབ་ཕྲ་ཡོང་ཆེད་ཚོགས་ཆུང་གཉིས་སུ་ཆ་བགོས་གནང་ཡོད་པ་དང། དེ་ཡང་ཚོགས་ཆུང་དང་པོ་དེས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་ནང་ཆོས་དད་རང་དབང་ལ་ཤུགས་རྐྱེན་བྱེད་པའི་འཕྲུལ་རིག་དང། ལག་རྩལ་གཞན་བེད་སྤྱོད་ཀྱིས་གསང་ཉུལ་བྱས་པའི་གནད་དོན་སྐོར་གླེང་སློང་གནང་རྒྱུ་ཡིན་པ་དང། ཚོགས་ཆུང་གཉིས་པ་དེས་རྒྱ་ནག་དང། Saudi Arabia། གཙོས་པའི་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་ནས་རྒྱལ་མཚམས་བརྒལ་ནས་གཞི་རྩའི་ཆོས་དད་རང་དབང་ལ་ཤུགས་རྐྱེན་ག་འདྲ་བྱེད་ཀྱི་ཡོད་པའི་གནད་དོན་ཐད་གླེང་སློང་གནང་རྒྱུ་ཡིན་པའི་སྐོར་གོང་ཞུས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་གསར་འགོད་གསལ་བསྒྲགས་དེའི་ནང་བཀོད་གནང་ཡོད་པ་རེད་འདུག།
ཨ་རིའི་ཚོང་གཉེར་ཁང་དག་གིས་རྒྱ་ནག་ནི་དངོས་ཟོག་མཁོ་འདོན་གྱི་བརྒྱུད་ལམ་ནང་ཉེན་ཁ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པས་དེའི་ཚབ་ཏུ་རྒྱ་གར་འདེམས་ཀྱི་ཡོད་པ་རེད། དེ་ཡང་ཨ་རིའི་ཚོང་གཉེར་ཁང་དག་གི་མཐོ་རིམ་འཛིན་སྐྱོང་འགན་འཛིན་ལྔ་བརྒྱ་ཡི་ཁྲོད་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་འབྲས་ལྟར་ན་བརྒྱ་ཆ་དྲུག་ཅུ་རེ་གཅིག་གིས་གལ་ཏེ་རྒྱ་གར་གྱིས་ཀྱང་དངོས་ཟོག་རྒྱུ་ཆ་གཅིག་མཚུངས་ཐོན་སྐྱེད་བཟོ་སྐྲུན་བྱེད་ཐུབ་ན། ཁོང་ཚོས་རྒྱ་ནག་གི་ཚབ་ཏུ་རྒྱ་གར་འདེམས་ངེས་ཡིན་པར་བརྗོད་པ་དབྱིན་ཡུལ་གྱི་ཚོང་རའི་གནས་བབ་ཞིབ་འཇུག་གནང་མཁན་ཝན་པོལ་ཞེས་པའི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་དོན་ནས་ཤེས་རྟོགས་ཐུབ་ཀྱི་ཡོད་འདུག་གོང་ཞུས་བསམ་ཚུལ་བསྡུ་ལེན་དེའི་ནང་གསལ་ལྟར་ན། ཚོང་ལས་འགན་འཛིན་བརྒྱ་ཆ་ལྔ་བཅུ་ང་བརྒྱད་ཀྱིས་རྒྱ་ནག་གི་ལག་ནས་དངོས་ཟོག་གི་རྒྱུ་ཆ་སོགས་ནང་འདྲེན་བྱེད་རྒྱུ་དེ་ནི་ཉེན་འགན་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང། རྒྱ་གར་ནི་ཉེན་ཁ་ཅན་དུ་ངོས་འཛིན་བྱེད་མཁན་བརྒྱ་ཆ་སུམ་ཅུ་སོ་དགུ་ཡོད་པ་རེད་འདུག་ཉེ་བའི་སྤྱི་ཟླ་བཅུ་གཉིས་པའི་ནང་རྒྱ་གར་གྱི་ཚོང་རའི་མཛུབ་སྟོན་གྱིས་བསྔགས་བརྗོད་བྱེད་པའི་ཕྱོགས་གསུམ་པའི་བསམ་ཚུལ་བསྡུ་ལེན་དེའི་ནང། ཆ་ཤས་ལེན་མཁན་ཨ་རིའི་ཚོང་གཉེར་ཁང་བཞི་ཆའི་གཅིག་གིས་ད་ཆ་རྒྱ་ནག་ནས་དངོས་ཟོག་ནང་འདྲེན་བྱེད་ཀྱི་མེད་པར་རྒྱ་གར་ནས་བྱེད་ཀྱི་ཡོད་པ་རེད། སྔ་ལོའི་སྤྱི་ཟླ་དྲུག་པའི་ནང་རྒྱ་གར་གྱི་སྲིད་བློན་ན་རིན་དཱ་མོ་དཱི་ཨ་རི་འཚམས་གཟིགས་གནང་བའི་སྐབས་སུ། རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་ལེའུ་གསར་པ་ཞིག་ཏུ་འཕེལ་གྱི་ཡོད་པ་ལྟར། སྐབས་དེར་ཕྱོགས་གཉིས་བར་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་དང་ལག་རྩལ་དེ་བཞིན་དངོས་ཟོག་མཁོ་འདོན་གྱི་བརྒྱུད་རིམ་སོགས་ཕྱོགས་མང་པོའི་མཉམ་ལས་ཀྱི་གྲོས་མཐུན་བཞག་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན།
ཐའེ་ཝན་གྱི་གཞོན་སྐྱེས་རྣམས་ལོ་ངོ་གཅིག་གི་རིང་ངེས་པར་དུ་དམག་སྦྱོང་ནང་ཞུགས་དགོས་པའི་སྦྱོང་བརྡར་གྱི་ལས་གཞི་དེ་རེས་གཟའ་ཕུར་བུ་ཉིན་དངོས་སུ་འགོ་འཛུགས་བྱས་ཡོད་པ་རེད་འདུག་དེ་ཡང་ཐའེ་ཝན་གྱི་གཞོན་སྐྱེས་རྣམས་དམག་སྦྱོང་ནང་ཞུགས་དགོས་པའི་བཀོད་རྒྱ་དེ། སྲིད་འཛིན་ལྕམ་ཚའེ་ཨིང་ཝན་མཆོག་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་ན་གནང་ཡོད་ཅིང། དེ་ཡང་ཟླ་ངོ་བཞི་ཡིས་དུས་ཡུན་མང་དུ་བཏང་གནང་ཡོད་པ་རེད་འདུག་ཐའེ་ཝན་གྱིས་དེ་ལྟར་གྱི་གཞོན་སྐྱེས་རྣམས་དམག་སྦྱོང་ནང་ཞུགས་འཇུག་རྒྱུ་དེ་ནི་འདས་པའི་ལོ་ངོ་བཞིའི་རིང་རྒྱ་ནག་གིས་རྒྱུན་ཆད་མེད་པར་ཐའེ་ཝན་ཐོག་དྲག་པོ་དང་ཕྱི་འབྲེལ་གྱི་འབྲེལ་ལམ་ཐོག་དང་དཔལ་འབྱོར་གྱི་གནོན་ཤུགས་ཧ་ཅང་གི་ཇེ་ཆེའི་ཐོག་ཐའེ་ཝན་རྒྱ་ནག་གི་མངའ་འོག་ཏུ་འཇུག་རྒྱུའི་སྡིགས་སྐུལ་བྱས་པའི་རྒྱུ་མཚན་གྱིས་ཡིན་པ་རེད་འདུག། ཐའེ་ཝན་གྱི་དྲག་པོའི་དཔུང་དམག་གིས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང། ད་ཐེངས་ཀྱི་ལོ་ངོ་གཅིག་གི་རིང་གི་དམག་སྦྱོང་གི་ཚོགས་ཁག་དང་པོ་དེར། ཐའེ་ཝན་གྱི་གཞོན་སྐྱེས་མི་གྲངས་དྲུག་བརྒྱ་བདུན་ཅུ་འཛུལ་ཞུགས་གནང་བའི་རེ་བ་གནང་གི་ཡོད་པའི་སྐོར་དང། རྒྱལ་སྤྱིའི་གནས་བབ་ཧ་ཅང་གི་རྙོག་འཛིང་ཆེ་བའི་ཁོར་ཡུག་འདིར་ང་ཚོའི་གནད་འགག་དེ་དགྲ་བོར་གདོང་ལེན་བྱེད་རྒྱུའི་ཞེ་སེམས་བརྟན་པོ་བཟོ་རྒྱུ་དེ་ཡིན་པ་རེད་ཅེས་སྤྱི་བསྒྲགས་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཐའེ་ཝན་གྱི་དྲག་པོའི་དཔུང་དམག་གི་དམག་སྦྱོང་དེའི་ནང་མེ་འཕེན་དང། ཨ་མེ་རི་ཁའི་དྲག་པོའི་དཔུང་དམག་ཚོས་དགྲ་བོར་གདོང་ལེན་བྱེད་པའི་སྦྱོང་བརྡར་དེ་དང། དམག་གི་གནམ་གྲུ་དང་ཐང་ཀ་རིར་མེ་ཤུགས་འཕུར་མདའ་འཕེན་ཕྱོགས་ཀྱི་སྦྱོང་བརྡར་སྤྲོད་རྒྱུ་ཡིན་པའི་སྐོར་ཐའེ་ཝན་གཞུང་གིས་སྤེལ་བའི་གསལ་བསྒྲགས་ནང་བཀོད་ཡོད་པ་རེད་འདུག། ཨ་རིའི་དམག་གི་གྲུ་གཟིངས་ཐའེ་ཝན་གྱི་མཚོ་ཁུལ་གྱི་མཚོ་ལམ་བརྒྱུད་ཤར་གཏོང་བྱེད་པར་རྒྱ་ནག་གཞུང་ནས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་འདུག། ཉེ་ལམ་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་པོ་བསྒྲུབས་པའི་རྗེས་ཟླ་བ་དེའི་ཚེས་ཉི་ཤུ་བཞི་རེས་གཟའ་ལྷག་པའི་ཉིན་ཨ་རིའི་མཚོ་དམག་སྒྲིག་འཛུགས་ནས་རྟགས་ཅན USS John Finn ཞེས་པའི་མཚོ་དམག་གྲུ་གཟིངས་དེ་འདི་ལོ་ཐེངས་དང་པོར་ཐེ་ཝན་མཚོ་འགག་ཏུ་ཤར་གཏོང་བྱས་ཤིང་དེར་པེ་ཅིན་ནས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་རེད། ཨ་རིའི་མཚོ་དམག་སྒྲིག་འཛུགས་ཀྱིས་རྟགས་ཅན USS John Finn མཚོ་དམག་གྲུ་གཟིངས་ནས་དེ་བཞིན་ཐེ་ཝན་མཚོ་འགག་ཏུ་ས་འབྲེལ་རྒྱལ་ཁབ་སུ་རང་གིས་བདག་དབང་མེད་པའི་མཚོ་ལམ་བརྒྱུད་མཚོ་འགྲུལ་བྱས་ཡོད་པ་དང། དེ་ལྟར་འགྲུལ་བཞུད་བྱས་པ་དེས་ཨ་རིའི་ངོས་ནས་རྒྱལ་སྤྱིའི་མཚོ་འགྲུལ་རང་དབང་བེད་སྤྱད་དང་རྒྱལ་ཁབ་ཚང་མར་མཚོ་འགྲུལ་རང་དབང་སྲུང་སྐྱོབ་མཚོན་པར་བྱས་ཡོད་ལུགས་གསལ་སྟོན་གནང་ཞར། རྒྱ་ནག་གི་དམག་སྤྱི་ཁང་གིས་ཉེ་ཆར་ཨ་རིའི་དམག་དཔུང་གིས་འཁྲུག་རྐྱེན་སློང་བའི་བྱ་སྤྱོད་སྤེལ་ནས་ས་ཁུལ་གྱི་ཞི་བདེ་དང་བརྟན་བརླིང་ལ་གཏོར་བཤིག་བཏང་བ་དང་ཨ་རིའི་དམག་གྲུ་བཏང་བ་དེར་སྐྱོན་འཛུགས་ཤུགས་ཆེ་ཡོད་པ་བརྗོད་འདུག་ཡང་ཐེ་ཝན་རྒྱལ་སྲུང་ལྷན་ཁང་གིས་མཚོ་འགག་བརྒྱུད་མཚོ་གྲུ་བཏང་ནས་དེའི་གནས་ཚུལ་ལ་ལྟ་ཞིབ་བྱས་པ་ནི་གནས་སྟངས་རྒྱུན་ལྡན་རེད་ཅེས་གསུངས་གནང་འདུག། ཨ་རིའི་དམག་གི་གྲུ་གཟིངས་ཐེ་ཝན་མཚོ་འགག་བརྒྱུད་བཏང་བའི་གནད་དོན་དེ་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་གཉིས་ཐེ་ཝན་ནང་འཚམས་གཟིགས་ལ་ཕེབས་པའི་ཁྲོད་དུ་བྱུང་ཡོད་པ་དང། ཉེ་ཆར་ཐེ་ཝན་ལ་འོས་འདེམས་བྱས་རྗེས་རྒྱ་ནག་གཞུང་གིས་ཐེ་ཝན་མཐའ་འཁོར་དུ་དམག་དོན་གྱི་བྱེད་སྒོ་ཤུགས་ཆེ་རུ་བཏང་བ་བཅས་ཀྱི་སྐབས་སུ་ཡང་ཡིན་འདུག། བལ་ཡུལ་གཞུང་གིས་ར་ཤི་ཡར་བལ་ཡུལ་གྱི་མི་སེར་ཡུཀ་རེན་གྱི་དམག་འཐབ་ནང་ཞུགས་མཁན་ཙམ་མ་ཟད་ཚེ་སྲོག་ཤོར་མཁན་རྣམས་ཀྱི་ཕུང་པོ་ཕྱིར་སློག་དགོས་པའི་སྐོར་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་མཆོག་གིས་གསུངས་ཡོད་པ་རེད་འདུག་དེ་ཡང་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས Narayan Prakash Saud ཡིས་ཨེ་པི་གསར་འགྱུར་ལས་ཁང་གིས་གནས་འདྲི་ཞུས་པའི་ལན་དུ། ར་ཤི་ཡའི་དྲག་པོའི་དཔུང་དམག་གིས་བལ་ཡུལ་གྱི་མི་སེར་གྲངས་ཉིས་བརྒྱ་ལྷག་ཞིག་ཡུཀ་རེན་གྱི་དམག་འཐབ་ནང་འཛུལ་ཞུགས་བྱས་པའི་ཁོངས་ནས་མི་གྲངས་བཅུ་བཞི་ཡི་ཚེ་སྲོག་ཤོར་བའི་སྐོར་ལན་འདེབས་གནང་ཡོད་པ་རེད་འདུག། ད་དུང་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས Saud ཡིས། ང་ཚོས་ར་ཤི་ཡར་བལ་ཡུལ་གྱི་མི་སེར་ར་ཤི་ཡ་དྲག་པོའི་དཔུང་དམག་ནང་འདེམས་སྒྲུག་བྱེད་རྒྱུ་དེ་འཕྲལ་དུ་མཚམས་འཇོག་གནང་དགོས་པ་དང། ད་ལྟའི་ར་ཤི་ཡ་དྲག་པོའི་དཔུང་དམག་ནང་ཡོད་པ་དེ་དག་ཀྱང་འཕྲལ་དུ་ཕྱིར་སློག། ཚེ་སྲོག་ཤོར་བ་རྣམས་ཀྱི་ཕུང་པོ་ཕྱིར་སློག། རྨས་སྐྱོན་ཤོར་བ་རྣམས་ལ་སྨན་བཅོས་དང་སྦྲགས། ཁོང་ཚོ་ཕྱིར་སློག་གནང་དགོས་ཞེས་བརྗོད་ཡོད་པ་རེད་འདུག། དེས་མ་ཟད་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་མཆོག་གིས། ར་ཤི་ཡའི་དམག་འཐབ་ནང་ཚེ་སྲོག་ཤོར་བའི་བལ་པོའི་མི་སེར་རྣམས་ཀྱི་ནང་མིར། མི་སྟོང་སྤྲོད་དགོས་པའི་དགོས་འདུན་ཡང་བཏོན་གནང་ཡོད་པ་རེད་འདུག་ར་ཤི་ཡའི་གཞུང་གིས་ཡུལ་གྱི་ཡུཀ་རེན་གྱི་དམག་འཐབ་ནང་ཕྱི་རྒྱལ་བ་གླས་པའི་གནས་ཚུལ་གང་ཡང་བརྗོད་མེད་ནའང། གསར་འགྱུར་བརྒྱུད་ལམ་ཁག་གི་ནང་ར་ཤི་ཡས་བལ་ཡུལ་གྱི་མི་སེར་ཙམ་མ་ཟད་ཀུ་བའི་ནང་གི་མི་སེར་ཀྱང་དྲག་པོའི་དཔུང་དམག་ནང་འདེམས་སྒྲུག་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད་འདུག་གཞན་ཡང་གནས་ཚུལ་ནང་བཀོད་པར། ཡུཀ་རེན་གྱིས་ཀྱང་བལ་ཡུལ་གྱི་མི་སེར་དྲག་པོའི་དཔུང་དམག་ནང་འདེམས་སྒྲུག་བྱས་པའི་གནས་ཚུལ་ཡོད་པ་དེར་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་མཆོག་གིས་དེའི་སྐོར་མཁྱེན་རྟོགས་གང་ཡང་མེད་པའི་སྐོར་ལན་འདེབས་གནང་ཡོད་པ་རེད་འདུག།
རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་ས་གནས་འགོ་འཛིན་གྱིས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་ཀྱིས་ས་གནས་བོད་མིའི་དཀའ་སྡུག་སེལ་ཐབས་དང་འབྲེལ་བའི་ཞུ་སྙན་ཕུལ་ཡོད་པའི་སྐོར་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་མངའ་སྡེའི་སྤྱི་ཁྱབ་བློན་ཆེན། སྐུ་ཞབས་སི་ཏཱ་ར་མ་ཡཱ་མཆོག་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས་ལྡི་ཀེ་ཤི་ཀུ་མཱར་ལགས་དང་དེ་བཞིན་མངའ་སྡེའི་སྤྱི་ཚོགས་བདེ་དོན་བློན་ཆེན་དང་ཞིང་ཆུ་འདྲེན་གཏོང་བློན་ཆེན་གྱིས་གཙོས་པའི་མངའ་སྡེ་དེ་ཉིད་ཀྱི་གནད་ཡོད་མི་སྣ་ཁག་ཅིག་སྦེལ་ཀོ་པའི་ཉེ་འགྲམ་ཀོ་པཱ་ས་གནས་སུ་ཞིང་ཆུ་འདྲེན་གཏོང་གི་ལས་གཞི་རྒྱ་ཆེ་ཞིག་གི་དབུ་འབྱེད་ཀྱི་ཆེད་ཆེད་ཕེབས་གནང་བ་དང་བསྟུན་ནས་སྦེལ་ཀོ་པ་ལུགས་ཟུང་བསམ་འགྲུབ་གླིང་དང་བདེ་སྐྱིད་སླར་གསོའི་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་གཙོས་པའི་བོད་མི་རྣམས་ནས་ཕེབས་བསུ་ཞུ་བཞིན་སྦེལ་ཀོ་པ་ལུགས་ཟུང་བསམ་འགྲུབ་གླིང་ས་གནས་འགོ་འཛིན། རྡོ་རྗེ་རིག་འཛིན་ལགས་ཀྱིས་ལུགས་བདེ་གཞིས་ཁོངས་གཉིས་ཀྱི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་ས་གནས་བོད་མིའི་དཀའ་ངལ་སེལ་ཐབས་ཀྱིས་མཚོན་པའི་བོད་མིའི་བདེ་སྡུག་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་རོགས་སྐྱོར་གནང་བའི་ཞུ་སྙན་ཕུལ་གནང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དང་པོ་དེ་ད་ང་ཚོ་ཞིང་པ་སྦེལ་ཀོ་པའི་མངའ་སྡེ་འདི་ནང་ལ་བསྡད་མཁན་དེ་གི་འདི་ཞིང་པ་དེ་ཚོ་ལ་ད་ད་བར་གྱི་མཐུན་རྐྱེན་དེ་ཚོ་ནི་ཡག་པོ་སྦྱོར་གྱི་ང་ཚོ་ལ་སྦྱོར་ཐུབ་ཀྱི་ཡོད་མ་རེད་གང་ཟེར་ན་ཁོ་རང་ཁོ་རང་གི་ཆ་རྐྱེན་མང་པོ་ཞིག་རེད་དེ་སྐབས་སུ་ལ་དེ་ཆ་རྐྱེན་དེ་ཚོ་ང་ཚོ་ད་གཙོ་བོ་དེ་ཨར་ཏི་སི་མེད་པའི་རྐྱེན་གྱིས་ད་ང་ཚོ་ཞིང་པའི་གི་ནི་མཐུན་འགྱུར་དེ་ཚོ་ནི་ཡག་པོ་ཞིག་ལེན་ཐུབ་ཀྱི་ཡོད་མ་རེད་དེ་མ་ཐུབ་མཁན་དེ་སྐབས་སུ་ལ་དེ་ལ་ནི་ད་ནི་མངའ་སྡེ་སྤྱི་ཁྱབ་བློན་ཆེན་ཁོ་རང་རང་གི་ནི་རྟོག་ཞིབ་ཅིག་ང་ཚོ་དམིགས་བསལ་ཅིག་བཏང་བའི་ཆེད་དུ་ལ་ནི་འདི་འདྲའི་ཅིག་ཡ་ཞུ་གཏུག་གནང་ཡོད་རེད། ནི་འདི་ནས་གཉིས་པ་འདི་ནི་ང་ཚོ་ད་ལྟ་ད་གཞིས་ཆགས་ནང་ལོགས་ལ་ནི་ལམ་ཁ་དང་འདི་ཚོ་དེ་སྔ་ནས་མཐུན་འགྱུར་ཡག་ཐག་ཆོད་གནང་བསྡད་ཀྱི་ཡོད་རེད་ད་ཡིན་ནའི་ད་འདི་ཁག་ཅིག་ལ་ནི་འདི་འདྲའི་དཀའ་ངལ་ཞིག་ཡོད་ངེས་ཞིག་ཡོད་རེད་འདི་འདི་འདི་ལ་ནི་མཐུན་འགྱུར་ཞིག་གནང་རོགས་བྱེས་ལབ་ནས་འདི་འདྲས་ཞིག་ཡང་ཞུས་ཡོད་རེད། གསུམ་པ་འདི། འདི་གླང་ཆེན་གྱི་དཀའ་ངལ་འདི་རེད་འདི་ད་སྤྱིར་བཏང་གླང་ཆེན་དཀའ་ངལ་འདི་དེ་སྔ་ནས་ཡོད་བསྡད་པ་ཞིག་ཆགས་ཀྱི་ཡོད་རེད་འདི་ཡོད་པའི་སྐབས་སུ་ལ་སྔན་མ་ནི་ད་ནི་ཁོ་རང་ཚོ་ཤིང་ནགས་ལས་ཁུངས་ཀྱི་ཐོག་ནས་ད་ཅིག་སོལ་ལར་གྱི་ཧྥན་སིང་ག་ར་ཡ་དང།

བྱས་ནས་ད་དིང་སང་གི་དུས་ཚོད་ལ་ཡང་གླང་ཆེན་འདི་མང་རུ་འདྲ་བོ་ཅིག་སྔོན་མ་དང་མ་འདྲ་བ་ཅིག་མང་རུ་འདྲ་བོ་ཅིག་སླེབས་བསྡད་མཁན་འདྲ་བོ་ཅིག་ཡོད་རེད། བྱེད་དུས་འདི་ཨ་ནི་ང་ཚོ་གི་སྤྱིར་བཏང་ཨ་ནི་ཤིང་ནགས་ལས་ཁུངས་ཀྱི་བརྒྱུད་ནས་ང་ཚོ་བྱས་ཙང་སྙན་སེང་ཞིག་ཁ་སང་སྔོན་མ་ཞུས་ཚར་བ་རེད་དེ་ཡིན་ནའི་ད་རེས་འདི་ལ་ཨ་ནི་འདུག་སེ་མཐུན་འགྱུར་འདི་ཚོ་རིགས་འདི་ཚོ་ཡང་བསྐྱར་དུ་ཨ་ནི་ཉམས་གསོ་གནང་དགོས་ཀྱི་འདུག་བསམ་པས་འདི་འདྲས་འདྲ་བོ་ཅིག་ཡིག་ཐོག་འོ་དེ་དོན་ཚན་འདི་གསུམ་འདྲ་བོ་ཅིག་ང་ཚོ་ཕུལ་ཐུབ་པ་བྱུང་སོང་ཟེར་འདི་ཞུ་ཡ་ཡིན། ཨ་ནི་སྐུ་ངོ་འདི་ད་ལྟ་དོན་གནད་ཁག་གསུམ་པོ་འདི་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱིས་གཟིགས་རྟོག་གནང་ཆེད་ངོ་བཤད་གནང་བ་དེ་འདྲའི་ག་རེ་བྱུང་ཡོད་ན། འདི་ག་གེ་བྱུང་ཡོད་མ་རེད་གང་ཟེར་ན་འདི་ད་ཕ་གི་ལ་ང་ཚོ་ཕེབས་བསུ་སྐབས་སུ་ལ་མཉམ་དུ་ད་ཡིག་ཐོག་འདི་ཡར་ཕུལ་བ་ཙམ་མ་གཏོགས་གི་ད་འདི་ལ་དེ་འདྲའི་འདྲ་བོ་ནི་བཀའ་མོལ་ཞུ་ཡས་དང་དེ་འདྲའི་འདྲ་བོ་ཞུ་གཏུག་བྱེད་ཡས་དང་དེ་འདྲའི་འདྲ་བོ་འདི་དམིགས་བསལ་དུས་ཚོད་གོ་སྐབས་ཡོད་མ་རེད་དེ་མེད་དུས་ད་ད་དེ་ང་ཚོ་ད་ཡིག་ཐོག་འདི་ཡར་ཕུལ་ཐུབ་པ་བྱུང་བ་རེད་ད་འདི་ཡིག་ཐོ་འདི་གི་མཇུག་སྐྱོང་བྱས་ཏེ་ད་ང་ཚོ་འདི་ནས་ད་ཁོང་ལྷོ་སྤྱི་ད་ལྷོ་ཕྱོགས་དྲ་བས་ན་ལྷོ་སྤྱི་ཡོད་པ་རེད་ལྷོ་སྤྱི་གི་ད་ཕ་གའི་ཨ་ནི་སྦེང་ལོར་གི་ལས་ཁུངས་བློན་ཆེན་ཁག་དེ་ཚོ་ཚང་མ་འབྲེལ་བ་ཡོད་དེ་བ་ཆགས་ཀྱི་ཡོད་རེད་པ། ཨ་ནི་འདི་འདྲས་ཅིག་ང་ཚོ་འདི་ནས་ཡིག་ཐོ་ཕུལ་བ་རེད་ལབ་ནི་ད་ད་ལྟའི་བྱས་དང་ཨ་འདི་གི་མཇུག་སྐྱོང་གནང་ཡ་དེ་ཁོང་ལྷོ་སྤྱི་གི་མཐུན་འགྱུར་གནང་གི་རེད་ལབ་ནི་འདི་བྱས།
གོང་ཞུས་རྒྱ་གར་ཀར་ནཱ་ཏཱ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གཙོས་པའི་གཞུང་གི་གནད་ཡོད་མི་སྣ་ཁག་ཅིག་བེང་ལོར་གྲོང་ཁྱེར་ནས་ཐད་འཕུར་གནམ་གྲུ་བརྒྱུད་ཕྱོགས་ཕེབས་ཀྱིས་སྦལ་ཀུབི་སམ་བྷོ་ཊའི་རྩེད་ཐང་དུ་ཕབ་ཡོད་པ་དང། སྐབས་དེར་སྦལ་ཀུབི་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་གཙོས་པའི་བོད་མི་ཁག་ཅིག་ནས་བོད་མིའི་སྒྲིག་འཛུགས་དང་ས་གནས་བོད་མིའི་ངོ་ཚབ་ཞུས་ཏེ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གཙོས་པའི་འབྲེལ་ཡོད་རྣམས་ལ་ཕེབས་བསུའི་སྣེ་ལེན་དང་འབྲེལ་འཚམས་འདྲིའི་མཇལ་དར་དང་ཕྱག་རྟགས་ཕུལ་གནང་ཡོད་པ་རེད།
ཀར་ནཱ་ཏཱ་མངའ་སྡེ་དེ་ག་དུས་ནས་ད་ཅིག་མངའ་སྡེ་གཞན་དག་དང་མ་འདྲ་བའི་གི་ཧ་ལམ་ཡག་པོ་ཧ་ལས་པའི་གི་ནི་ཅིག་གི་མཐུན་འགྱུར་གནང་དགོས་མཁན་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་ད་ང་ཚོ་གི་ལས་འགན་འགའ་ཆགས་ཀྱི་ཡོད་རེད་དེ་ཡིན་དུས་བོད་མི་སྒྲིག་འཛུགས་ཀྱི་ཚབ་ཞུས་ནི་ད་འདི་ག་ལ་ལྷག་པར་དུ་ད་ལྟ་དེ་ས་གནས་གི་བོད་མི་དགོན་སྡེ་དང་ཚང་མར་གི་ཚབ་ཞུས་ཅིང་ང་ཚོ་གི་ད་གང་ཟེར་ས་གནས་འགོ་འཛིན་གཉིས་དང་ད་ནི་ལས་དྲུང་མཉམ་དུ་བྱས་ནི་ད་དུག་ང་ཚོ་གི་ཕེབས་བསུ་ཞུས་པ་རེད་ད་ཕེབས་བསུ་དེ་ལ་ད་ནི་མཇལ་དར་ཅིག་དང་ཨ་ནི་དེ་རྗེས་ལ་ཨ་ནི་ཕྱག་རྟགས་ཆུང་ཆུང། ཨ་ནི་ད་ལྟ་མཆོད་རྟེན་ཆུང་བ་དེ་འདྲས་ཨ་ནི་འདུག་སེ་ཅིག་ང་ཚོ་སྟོང་པ་མིན་ཙམ་ཅིག་ཨ་ནི་འདུག་སེ་ཕུལ་ནས་ནི་ཁོ་རང་ཕེབས་པ་དེ་ལ་ང་ཚོ་གིས་ཨ་ནི་ཐུགས་རྗེ་ཆེ་ལབ་ནས་ཨ་ནི་འཚམས་འདྲི་ཡོད་ལབ་ནས་དེ་གཅིག་ཞུ་བ་དང།
དེ་སྔོན་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཟླ་བ་ལྔ་པའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཞབས་སི་ཏཱ་ར་མ་ཡ་མཆོག་ཀར་ནཱ་ཏཱ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དུ་བསྐོ་བཞག་གནང་བར་འཚམས་འདྲིའི་གསུང་འཕྲིན་བསྩལ་ཏེ། ཀར་ནཱ་ཏཱ་མངའ་སྡེའི་གཞུང་མང་གཉིས་ནས་ལྷག་བསམ་རྣམ་དག་གིས་བོད་མིར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་བཀའ་སྩལ་གནང་ཡོད་པ་མ་ཟད། ཁོང་གིས་མ་འོངས་པར་ལས་དོན་ཁག་ལམ་ལྷོང་ཡོང་བར་ཐུགས་སྨོན་བསྩལ་ཡོད་པ་རེད། གཞི་རྩའི་ཆ་ནས་དུས་རབས་ཉི་ཤུ་པའི་ལོ་རབས་དྲུག་ཅུའི་ནང། བཙན་བྱོལ་བོད་མིའི་ཆེས་གཉན་འཕྲང་ཅན་གྱི་དུས་སྐབས་སུ་རྒྱ་གར་ཀར་ནཱ་ཏཱ་མངའ་སྡེའི་གཞུང་མང་གཉིས་ནས་རྒྱབ་སྐྱོར་གནང་བ་ལ་བརྟེན་ནས་ཁུལ་དེའི་བོད་མི་སྟོང་ཕྲག་མང་པོ་སྡོད་གནས་ཀྱི་མཐུན་འགྱུར་བསྐྲུན་ཡོད་པ་རེད་ལ། ད་ལྟའི་ཆར་མངའ་སྡེ་འདིའི་ནང་བཙན་བྱོལ་བོད་མིའི་མི་འབོར་མང་ཤོས་གནས་བཞུགས་པའི་ཁྲོད། བལ་ཀུ་བི་ལུགས་བདེ་གཞིས་ཁོངས་གཉིས་དང་མོན་གྷོ་འདོད་རྒུ་གླིང། དེ་བཞིན་ཧོན་སུར་རབ་རྒྱས་གླིང་དང་ཀོ་ལེ་གྷལ་དོན་ལྡན་གླིང་བཅས། ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ལྔ་ཡོད་པ་རེད། ལྷག་པར་དུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང། རྒྱ་གར་ཀར་ནཱ་ཏཱ་མངའ་སྡེའི་གཞུང་གིས་བོད་མིའི་གཞིས་ཆགས་ཁག་ལྔ་དང་བེང་ལོར་བཅས་ལ། བོད་མི་རྣམས་ཀྱི་བོད་མིའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་འཛིན་སྐྱོང་གི་ཆེད། ལོ་འཁོར་རྒྱུན་གྲོན་ལ་ཕན་པའི་ལོ་རེར་ཧིན་སྒོར་འབུམ་སུམ་བརྒྱ་རེ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་རྒྱ་གར་ནུབ་བེང་གྷལ་གྱི་གྲོང་ཁྱེར་སཱ་ལུ་གྷ་རའི་ནང་གི་འཛོམས་ས་ཤེས་ཡོན་བསྟི་གནས་ཁང་དུ། གཟའ་མཇུག་ནམ་ཡིན་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
རྒྱ་གར་ནུབ་བྷང་གཱལ་གྲོང་ཁྱེར་ས་ལུ་ཀར་གནས་སྡོད་བོད་པའི་གཞོན་སྐྱེས་བསྟན་འཛིན་བྱང་ཆུབ་ལགས་དང་ཁོང་གི་སྤུན་མཆེད་བཀྲ་ཤིས་ཕུན་ཚོགས་ལགས་རྣམ་གཉིས་ནས་ས་ལུ་ཀར་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལ་ཡའི་མི་རིགས་ཀྱི་ཕྲུ་གུ་ཚོའི་ཆེད་དུ་འཛོམས་ས་ཞེས་པའི་ཤེས་ཡོན་བསྟི་གནས་ཁང་ཞིག་འཛུགས་ནས་ཁོང་ཚོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་འདུག། བོད་པའི་གཞོན་སྐྱེས་བསྟན་འཛིན་བྱང་ཆུབ་ལགས་ཀྱིས་ཤེས་ཡོན་བསྟི་གནས་ཁང་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ས་ལུ་སྒར་ཁུལ་དུ་བོད་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པ་མ་ཟད་བོད་མི་དེ་དག་ས་གནས་ཡུལ་མི་ཚོ་དང་འབྲེལ་ནས་འཚོ་བ་རང་སྐྱོང་ངང་གནས་བཞིན་ཁུལ་དེར་བལ་བོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་དང་ལྷག་པར་དུ་ཁུལ་དེར་བོད་པའི་སློབ་གྲྭ་ཟུར་དུ་མེད་པའི་རྐྱེན་གྱིས་བོད་པའི་སྐད་ཡིག་ཉམས་ཆག་འགྲོ་རྒྱུའི་ཉེན་ཁ་དང་གཙོ་ཆེ་ཤོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་སྐད་ཡིག་རྒྱུན་འཛིན་ཐད་ལམ་སྟོན་བཀའ་སློབ་ཡང་ཡང་ཕེབས་དོན་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འཛོམས་ས་ཤེས་ཡོན་བསྟི་གནས་ཁང་དེ་འཛུགས་པ་ཞིག་ཡིན་པ་ཁོང་ནས་གསུངས་དོན།
ང་རང་ཚོ་ས་གནས་ཤི་ལི་གུ་རི་འདིའི་ནང་ལོགས་ལ་ལྟ་ཡོང་དུས་སྤུ་གུ་དེ་ཚོ་ཤུགས་ཆེ་ཨིན་ཇིའི་སླབ་གྲྭར་ཡར་ཕ་མ་ཚོ་གིས་བཏང། དེ་བྱས་ནས་ཨིན་ཇིའི་སླབ་གྲྭ་ནང་ལོགས་ལ་བོད་ཡིག་དེ་མེད་པ་བྱས་ནས་བོད་ཡིག་དེ་ཉམས་ཆག་འགྲོ་ཡ་ཕ་མ་ཁ་ཤས་ནང་ལོགས་ན་བོད་ཡིག་མི་འདུག་ཟེར་ལབ་ནས་དཀའ་ངལ་ཡོད་ཡོད་ཀྱི་གནས་ཚུལ་དེ་འདྲས་ཤར་ཁོང་ཚོ་ཁ་ཤས་ཅིག་ཨིན་ཇིའི་སླབ་གྲྭ་ནས་མར་ང་རང་ངོ་ཤེས་པ་རོགས་པ་ཅིག་ཨིན་ཇིའི་སླབ་གྲྭ་ནས་མར་བཏོན་ནས་མར་རྡ་རམ་ས་ལར་བཏང་བའི་འདི་འདྲའི་གནས་སྟངས་འདི་བྱུང་སོང་ཞུ་ཡ་ཡིན་དེའི་ཆེད་དུ་ང་ཚོ་གཅིག་བཙུགས་དགོས་འདུག་ཞུ་བའི་རྒྱུ་མཚན་གཙོ་བོ་འདི་རྒྱལ་བ་རིན་པོ་ཆེའི་བཀའ་དགོངས་འོག་ལ་ཨོ་ནི་ཆོས་དང་རིག་གཞུང་འདི་ང་ཚོས་བདག་པོ་སྤྲད་དགོས་འདུག་ད་ང་ཚོ་ཡོད་ཟེར་ན་མེད་ཟེར་ན་སྟེར་འདི་འདི་རེད་ཤག་སྲུང་སྐྱོབ་ནང་བཞི་ང་ཚོ་འདི་འདུག་ཟེར་ནས་ད་ཐོག་མ་འདི་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བཞི་པའི་ཏ་རིག་གསུམ་ལ་འདུག་ང་ཚོ་སྤུ་གུ་བཅུ་གསུམ་ཅིག་བྱས་ནས་ང་ཚོ་འདུག་དབུ་འཛུགས་འདི་འདུག་ཞུ་བ་ཡིན་ཞུ་ཡ་ཡིན། དང་པོ་ཐོག་མར་བོད་པའི་སྐད་ཡིག་དང་རིག་གཞུང་བསྟི་གནས་ཁང་འདིར་འཛུལ་ཞུགས་བྱེད་མཁན་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བཅུ་གསུམ་ཙམ་བྱུང་ཡོད་པ་དང་དེ་ནས་སློབ་ཕྲུག་འཛུལ་ཞུགས་བྱེད་མཁན་ཉུང་དུ་ཕྱིན་ནས་ད་ལྟའི་ཆར་ཕྲུ་གུ་བདུན་ལས་མེད་པ་རེད་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བསྟན་འཛིན་བྱང་ཆུབ་ལགས་སུ་བསྟི་གནས་ཁང་འདིར་སློབ་ཕྲུག་འཛུལ་ཞུགས་བྱེད་མཁན་གྱི་གྲངས་འབོར་ཉུང་དུ་འགྲོ་བཞིན་པའི་རྒྱུ་མཚན་སྐོར་བཅར་འདྲི་ཞུས་པར་ཁོང་གིས་འདས་པའི་ལོ་གསུམ་གྱི་ཉམས་མྱོང་གཞིར་བཞག་གཙོ་ཆེ་ཤོས་ཕ་མ་ཚོའི་ངོས་ནས་འགན་འཁུར་བཞེས་རྒྱུ། གལ་ཆེན་པོ་དང་ཕྲུ་གུར་རྒྱབ་སྐྱོར་གནང་རྒྱུ་གལ་ཆེ་ཡིན་པ་གསུང་གི་འདུག། ཕ་མ་ཚོའི་ངོས་ནས་ད་དམིགས་བསལ་གྱི་ད་བྱེད་ཀྱི་མི་འདུག་ཞུ་ཡ་མེད་འདི་ཡིན་ནས་ང་རང་གི་ཨ་ནི་ད་ལྟ་ཇོག་ངོ་ལ་ལྟ་ཡོང་དུས་ད་ལོ་གསུམ་འདིའི་ཉམས་མྱོང་ནང་ལ་ལྟ་ཡོང་དུས་ཕ་མ་ཚོ་གིས་སྤུ་གུ་ལ་ནི་རྒྱབ་སྐྱོར་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་གལ་ཆེན་པོ་རེད་ཤག་ཞུ་ཡ་ཡིན་ངས་རྒྱབ་སྐྱོར་ལབ་དུས་ད་ཕ་མ་ཚང་མས་རྒྱབ་སྐྱོར་གནང་གི་ཡོད་རེད་སོ་སོའི་སྤུ་གུ་བོད་ཡིག་ཤེས་པ

བོད་པའི་རིག་གཞུང་སྦྱང་རྒྱུར་དོ་སྣང་དང་དགའ་མོས་ཆེན་པོ་གནང་གི་ཡོད་པ་གསུང་གི་འདུག། བོད་སྐད་བཤད་ཀྱི་ཡོད་རེད་བོད་ཡིག་ཀློག་ཤེས་ཀྱི་རེད་དབུ་ཅན་དང་དབུ་མེད་བྱས་དེ་ག་ནང་བཞིན་གྱི་བོད་ཡིག་གི་ཚིག་འབྲུ་ཚིག་འདི་ཚོ་དང་ཞེ་ས་དང་ད་ང་རང་ཚོའི་དང་ད་ཆ་ཚང་ཅིག་རིམ་པས་བྱས་ནས་འགྲོ་དགོས་རེད་ཨ་ནི་ཁོ་རང་ཚོ་སློབ་ཕྲུག་ཚོ་གིས་དོ་སྣང་དཔེ་མི་སྲིད་ཡག་པོ་སྤྲད་ཀྱི་འདུག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། སེར་བྱེས་གྲྭ་ཚང་དུ། ཚན་རིག་སློབ་གཉེར་གནང་མཁན་མང་པོ་ཡོད་པ་དང། སེར་བྱེས་ཚན་རིག་སྦྱོང་བརྡར་ཁང་གསར་བཞེངས་ལེགས་གྲུབ་དབུ་འབྱེད་གནང་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་གིས་སེར་བྱེས་གྲྭ་ཚང་གི་ནང། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཚན་རིག་སྡེ་ཚན་གསར་འཛུགས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྡེ་ཚན་དེ་དབུ་འབྱེད་བཀའ་དྲིན་བསྐྱངས་གནང་མཛད་པའི་རྗེས་གྲྭ་ཚང་གི་ནང་ཚན་རིག་སློབ་གཉེར་གནང་མཁན་ཇེ་མང་དུ་ཕྱིན་པ་ནང་བཞིན་གྱི་ཚན་རིག་བསླབ་གཞི་དང་འབྲེལ་བའི་ལས་འཆར་རྒྱ་སྐྱེད་གནང་བ་སོགས་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་སེར་བྱེས་ཚན་རིག་སྦྱོང་བརྡར་ཁང་གསར་བཞེངས་གནང་འགོ་ཚུགས་ཏེ་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན་ལེགས་གྲུབ་ཟིན་པའི་དབུ་འབྱེད་གནང་ཡོད་པ་རེད། དེའི་སྐོར་སེར་བྱེས་གྲྭ་ཚང་གི་ཚན་རིག་སྡེ་ཚན་འགན་འཛིན་རྒན་ངག་དབང་ཤེས་རབ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། སེར་བྱེས་ཀྱི་ད་ལྟ་ཚན་རིག་སྡེ་ཚན་དེ་ཐོག་མར་དབུ་བརྙེས་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ལ་དབུ་བརྙེས་པ་རེད། དེ་ནས་ད་རིམ་གྱིས་ཅིག་ད་གྲྭ་ཚོགས་ཡིན་ན་ཡང་རྒྱ་ངའི་ཡིན་ནའང་མང་རུ་འགྲོ། དེ་ནས་སློབ་ཚན་དང་ད་ག་འདྲ་ཉི་མ་ཉི་མ་སྦྱང་དེ་ཡང་དེ་ཚོ་ཙམ་མ་ཡིན་པ། ཕྱི་འབྱོར་གྱི་སྡེ་ཚན་དེ་ཚོ་མ་འདྲ་བ་ཁ་ཤས་ཅིག་བྱུང་ནས་ཨ་ནི་ད་དེ་ཚོ་ཅིག་ཁང་པ་དེ་ཚོ་ཆ་རྐྱེན་དེ་ཚོ་ཏག་ཏག་མ་བྱུང་བས་ནི་མ་འདང་ནས་ཨ་ནི་ཚན་རིག་ཁང་དེ་རྒྱབ་ཡ་ཅིག་ད་ཚན་རིག་ཁང་རྒྱབ་དགོས་ཡ་འདྲ་བོ་དེ་དེ་རེད་ད། ད་དུང་ཁོང་གིས་གསུངས་ཡག་ལ་ཚན་རིག་སྡེ་ཚན་དེ་དབུ་འབྱེད་མཛད་སྒོའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་ཕེབས་པའི་ནང་ཚན་རིག་སྡེ་ཚན་དེ་གསར་འཛུགས་ཆེད་མ་དངུལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གི་ཐུགས་ཁུར་འགན་བཞེས་ཐོག་ཨི་ཊ་ལི་ནང་པའི་ཚོགས་པ་དང་ཝེ་ཏ་ནམ་ཕན་བདེ་གླིང་ཆོས་ཚོགས་སོགས་ཀྱིས་མཐུན་འགྱུར་རྒྱབ་སྐྱོར་གནང་བར་མགོན་པོ་གང་ཉིད་ཀྱིས་ཐུགས་ཡི་རང་བསྔགས་བརྗོད་གནང་བ་དང་འབྲེལ། གོང་ས་མཆོག་སྐུ་ན་ཕྲ་དུས་ནས་ཚན་རིག་ལ་ཐུགས་སྣང་ཆེན་པོ་ཡོད་པ་སོགས་ཀྱི་བཀའ་སློབ་ཕེབས་གནང་ཡོད་པའི་འགྲེལ་བརྗོད་གནང་བྱུང། ཨ་ནི།
ད་དེ་ནི་ཚོད་ཕར་མིན་ཅེས་ཚན་རིག་པ་དེ་ཚོ་མཉམ་ལ་གོ་བསྡུར་བྱས་ནས། སྦྱང་ཡག་དང་དེ་འདྲ་གི་དཔེ་དུས་ཚོད་ཡག་པོ་བྱུང་སོང་ཟེར། ཨ་ནི། དེ་ལ་བརྟེན་ནས་ད་ཅིག་ད་ལྟ་བར་དུ་འགྲོ་བ་སྤྱི་ལ། ད་ང་རང་ཚོའི་ངོས་ནས་ད་ཕན་ཐོགས་ཡོང་ཡག་གི་གདེང་འཕར་བ་རྙེད་སོང་ཟེར། ཨ་ནི་ཅིག་དེ་བྱེད་དུས་ཨ་ནི་ཁྱེད་རང་ཚོའི་ངོས་ནས་ད་ལྟ་དཔེ་ད་ལྟ་བར་དུ་ཡག་པོ་བྱས་ཡོད་རེད་ཨ་ནི་མ་འོངས་པ་ལ་ཅིག་ཨ་ནི་ཕྱོགས་གང་ཅིའི་ཐད་ནས་ད་གང་ལྟར། དེང་དུས་ང་རང་ཚོ་གི་ནང་པའི་ཚན་རིག་ཟེར་ན་མི་འདུག་དེ་སོགས་ཀྱི་ཐོག་ནས་འཕེལ་རྒྱས་ལ་ཕར། དེང་དུས་ཀྱི་ཚན་རིག་ལ་ཕར་ཞལ་འདེབས་རྒྱག་ཐུབ་ཡག་གི་ཁོང་ལ་ད་ཡིད་ཆེས་ཡོད་ལ། ཨ་ནི་ཅིག་མི་གཞན་པ་ལ་ཕན་ཐོགས་ཆེན་པོ་ཡོང་ཡག་གི་སྤོབས་པ་དང་ཡིད་ཆེས་ཆེན་པོ་ཡོད། ཨ་ནི་ད་ལྟ་དཔེ་ད་ལྟ་དེ་འདྲའི་ལེགས་གྲུབ་བྱུང་བ་དེ་ལ་ཁོང་དཔེ་ཐུགས་སྤྲོ་པོ་གནང་སོང།
གཞན་ཡང་སྐབས་དེའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་འཇམ་མགོན་རྒྱལ་བའི་རྒྱལ་ཚབ། སྐྱབས་རྗེ་དགའ་ལྡན་ཁྲི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ནས་སྡེ་ཚན་དེ་དབུ་འབྱེད་གནང་བ་དང་འབྲེལ་བཀའ་སློབ་གནང་བའི་ནང་གདན་སའི་ནང་ཐོག་མར་ཚན་རིག་སློབ་ཚན་གསར་འཛུགས་གནང་སྐབས

དེ་ནས་གློག་ཀླད་ཁང་གཅིག་གློག་ཀླད་སྡེ་ཚན་གཅིག་བཅས། ཚན་རིག་སྦྱོང་བརྡར་ཁང་འདིའི་ནང་དངོས་ཁམས་ཚན་རིག་དང་དབང་རྩ་ཚན་རིག། དེ་བཞིན་སྐྱེ་དངོས་ཚན་རིག་དང་ཚན་རིག་གི་ལྟ་གྲུབ་དང། ཨང་རྩིས་ལ་སོགས་པར་སློབ་ཁྲིད་གནང་བཞིན་ཡོད་ཅིང་ད་བར་སེར་བྱེས་ཚན་རིག་སྡེ་ཚན་དེ་ནས་སློབ་མ་ལྔ་བརྒྱ་ལྷག་སློབ་ཐོན་བྱུང་ཞིང་ད་ལྟའི་ཆར་སློབ་གཉེར་གནང་བཞིན་པ་ལྔ་བརྒྱ་མ་ཟིན་ཙམ་ཞིག་ཡོད་པ་རེད་འདུག་ལ། ཚན་རིག་སྡེ་ཚན་འདིའི་ནང་རིགས་ལམ་སྐོར་དང་སྟོང་ཉིད་སྐོར། དེ་བཞིན་སྒོམ་གྱི་སྐོར་དང་གཞན་ཡང་རིག་གནས་བཅས་ཀྱི་སྐོར། ཉམས་ཞིབ་ཀྱི་ཞིབ་འཇུག་འགྲོ་བཞིན་པ་དེ་ནི་གཞན་དང་མི་འདྲ་བར་དམིགས་བསལ་ཞིག་ཆགས་ཀྱི་ཡོད་པ་རེད་འདུག་མ་འོངས་པར་ཚན་རིག་སྦྱོང་བརྡར་ཁང་འདིའི་ནང་རྒྱུན་གཏན་གྱི་ཚན་རིག་སློབ་གཉེར་མུ་མཐུད་གནང་བཞིན་པའི་ཐོག་ཞིབ་འཇུག་ཐོག་ཤུགས་སྣོན་སྐྱོན་རྒྱུའི་འཆར་གཞི་ཡོད་པ་རྒན་ངག་དབང་ཤེས་རབ་ལགས་ཀྱིས་གསུངས་གནང་བྱུང་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་མཱ་རི་ཡོ་ཏིའེར་བྷེ་ལོད་ལགས་དང་གྲོས་ཚོགས་འཐུས་མི་ཨ་མི་བྷེ་ར་རྣམ་གཉིས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་སྟེ་གཟའ་ལྷག་པའི་ཉིན་ཐའེ་ཝན་ནང་འཚམས་གཟིགས་ལ་ཕེབས་འབྱོར་བྱུང་བ་དང

ཐའེ་ཝན་གྱི་གནད་དོན་ཐོག་གི་ཇུས་འདོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ་ཡིན་པ་རེད། གོང་ཞུས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཐའེ་ཝན་ནང་འཚམས་གཟིགས་ལ་ཕེབས་དོན་གཙོ་བོ་ནི་འདི་ཟླའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཐའེ་ལ་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ་གཙོས་པའི་ཨ་རིས་ཐའེ་ཝན་ལ་རྒྱབ་སྐྱོར་ཡོད་པ་ངེས་གཏན་བཟོ་ཆེད་དང། རང་དབང་མང་གཙོའི་ལམ་ལུགས་ཀྱི་རིན་ཐང་ལ་མཉམ་སྤྱོད་གནང་གི་ཡོད་པ་མངོན་གསལ་སྟོན་རྒྱུ་མ་ཟད་ཨ་རི་དང་ཐའེ་ཝན་གཉིས་བར་དཔལ་འབྱོར་དང་བདེ་འཇགས་སྲུང་སྐྱོབ་ཀྱི་གནད་དོན་ཐད་འབྲེལ་ལམ་ཡར་རྒྱས་གོང་འཕེལ་གཏོང་རྒྱུའི་གོ་སྐབས་འཚོལ་ཞིབ་སོགས་ཀྱི་ཆེད་དུ་ཡང་ཡིན་སྐོར་གྲོས་ཚོགས་འཐུས་མི་བྷེ་ར་ལགས་ཀྱིས་ཡིག་ཚང་གི་འཚམས་གཟིགས་འདིའི་སྐོར་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་གནང། ཨ་རིའི་གྲོས་ཚོགས་འཐུས་མི་རྣམ་གཉིས་ཀྱིས་ཐའེ་ཝན་གྱི་ལས་ཐོག་སྲིད་འཛིན་ལྕམ་ཚའེ་ཨིན་ཝེན་མཆོག་དང་བདམས་ཐོན་སྲིད་འཛིན་ལའེ་ཆིང་ཐའེ་རྣམ་གཉིས་དང།

འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ James Steinberg མཆོག་དང་ཨ་རིའི་རྒྱལ་ཡོངས་བདེ་སྲུང་སློབ་སྟོན་ཟུར་པ Stephen Hadley རྣམ་གཉིས་ཀྱིས་སྣེ་ཁྲིད་གནང་བའི་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་པ་ཞིག་ཨ་རིའི་སྲིད་འཛིན Joe Biden མཆོག་གིས་ཐའེ་ཝན་ལ་ཆེད་གཏོང་གནང་བ་རྣམས་ཕྱི་ཚེས་བཅུ་བཞི་ཉིན་ཐའེ་ཝན་ནང་ཕེབས་འབྱོར་བྱུང་བ་དང་རེས་གཟའ་ཉི་མ་སྟེ་ཕྱི་ཚེས་བཅོ་ལྔ་ཉིན་ཁོང་རྣམས་ཀྱིས་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིན་ཝེན་མཆོག་དང་མཇལ་འཕྲད་བཀའ་མོལ་གནང་སྐབས་ཐའེ་ཝན་གྱི་སྲིད་འཛིན་མཆོག་གིས་གསུངས་དོན། ཁོང་རྣམས་ཐའེ་ཝན་ལ་འཚམས་གཟིགས་ལ་ཕེབས་པ་འདི་ནི་དོན་སྙིང་ཆེན་པོ་ལྡན་པ་ཞིག་ཡིན་པ་དང་དེ་ཡིས་ཨ་རིས་ཐའེ་ཝན་གྱི་མང་གཙོའི་ལམ་ལུགས་ལ་རྒྱབ་སྐྱོར་ཆེན་པོ་གནང་གི་ཡོད་པ་མཚོན་གྱི་ཡོད་པ་མ་ཟད།

ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་གནང་བཞིན་པའི་རྩ་བ་རྡོ་ལྟར་བརྟན་པོ་ཡོད་པའི་རྩ་དོན་ཁག་ལ་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་རྒྱབ་སྐྱོར་མུ་མཐུད་ནས་གནང་གི་ཡོད་པ་ཞུ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོ་བྱུང་བ་དང་ཨ་རིས་ཐའེ་ཝན་གྱི་གཞུང་འཛིན་གསར་པའི་འོག་ཐའེ་ཝན་དང་ཨ་རི་གཉིས་དབར་འབྲེལ་ལམ་མུ་མཐུད་ནས་རྒྱུན་འཁྱོངས་གནང་རྒྱུར་ངང་སྒུག་ཞུ་བཞིན་ཡོད་ལ་ཐའེ་ཝན་གྱི་མཚོ་ཁ་ཕན་ཚུན་དབར་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་དོན་དུ་ཐུན་མོང་གིས་འབད་བརྩོན་ཞུ་རྒྱུ་ཡིན་ལུགས་སོགས་གསུངས་འདུག།

དེ་ནས་ཨ་རིའི་སྐུ་ཚབ་འཐུས་མི་རྣམས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་ལས་ཁུངས་ལ་ཆེད་ཕེབས་གནང་སྟེ་བདམས་ཐོན་བྱུང་བའི་སྲིད་འཛིན་ལའེ་ཆིང་ཏེ་མཆོག་དང་མཇལ་འཕྲད་གནང་སྐབས་ཁོང་གིས་གསུངས་དོན། ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་གིས་ཨ་རི་དང་ཐའེ་ཝན་གཉིས་བར་གྱི་འབྲེལ་ལམ་གྱི་རྨང་གཞི་བརྟན་པོ་བཙུགས་པ་དེའི་ཐོག་ང་ཚོས་ཐའེ་ཝན་གྱི་མཚོ་ཁའི་ཁུལ་གྱི་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་བྱ་རྒྱུ་ཡིན་པ་མ་ཟད་ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་མུ་མཐུད་ནས་གནང་སྟེ་ཨ་རི་དང་ཐའེ་ཝན་ཕྱོགས་ཕན་ཚུན་གཉིས་ཀར་ཁེ་ཕན་ཡོང་བའི་མཉམ་འབྲེལ་ཁག་ལ་མུ་མཐུད་ནས་རྒྱབ་སྐྱོར་གནང་བའི་ཐུགས་རེ་གནང་གི་ཡོད་སྐོར་སོགས་གསུངས་འདུག་ཉིན་དེའི་ཉིན་རྒྱབ་ལ་ཨ་རིའི་ཆེས་མཐོའི་སྐུ་ཚབ་རྣམས་ཀྱིས་ཕྱོགས་འགལ་གོ་མིན་ཏང་ཚོགས་པའི་ཚོགས་གཙོ་ཨེ་རིག་ཆའོ་དང་ཐའེ་ཝན་མི་མང་ཚོགས་པའི་ཚོགས་གཙོ་ཀོའུ་ཝན་ཅཱ་དེ་བཞིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གྲོང་ཁྱེར་སྤྱི་ཁྱབ་གསར་པ་ལོགས་སུ་མཇལ་འཕྲད་བཀའ་མོལ་གནང་འདུག་ཁོང་རྣམས་ཐའེ་ཝན་ནང་ཉིན་གྲངས་གཉིས་རིང་བཞུགས་པའི་རྗེས་སུ་ཨ་རིར་ཕྱིར་ཕེབས་གནང་འདུག། གོང་ཞུས་ཀྱི་སྒྲ་ཁག་ཐའེ་ཝན་གྱི CNA ཞེས་པའི་བརྙན་འཕྲིན་ལས་ཁང་ནས་ཟུར་འདོན་ཞུས་པ་ཡིན། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།

རིག་པའི་འཚར་ལོངས་དང་དེ་བཞིན་སྤྱི་ཚོགས་དང་སེམས་ཚོར་གྱི་འཚར་ལོངས་ཀྱི་ནུས་པ་ཡང་ཇེ་མཐོར་གཏོང་ཐུབ་ཀྱི་ཡོད་པ། ཚན་རིག་གི་གྲུབ་དོན་ནང་གསལ་པོར་ར་སྤྲོད་བྱས་ཡོད་པ་རེད། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་བྱིས་པའི་སློབ་གསོའི་ཐོག་ལ་འབུམ་རམས་པ་ཡིན་པ་བྱིས་སྒྲུང་རྩོམ་སྒྲིག་པ་སྐལ་བཟང་དབང་འདུས་ལགས་སུ་ཕྲུ་གུའི་དཔེ་ཀློག་གི་དགེ་མཚན་གང་ཡོད་དང་དེ་བཞིན་མ་འོངས་པའི་ཤུགས་རྐྱེན་ཇི་བྱུང་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་གསར་འགོད་པ་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་ཁྱོད་ཀྱིས་དཔེ་དེབ་ཇི་ཙམ་ཀློག་པ་ཡིན་ན་དེའི་ཚེ་ཁྱོད་ཀྱི་ཤེས་རྟོགས་ཡང་མང་བ་ཡོང་གི་རེད་དེར་བརྟེན་ཕྲུ་གུ་ཆུང་དུས་ནས་དཔེ་དེབ་མང་པོ་ཀློག་པ་ཡིན་ན་ཁོང་ཚོར་ཤེས་ཡོན་ལྡན་པར་འགྱུར་རྒྱུ་ཡིན་པ་དེ་ནི་ཚན་རིག་ཞིབ་འཇུག་གིས་ར་སྤྲོད་ཡང་བྱས་ཡོད་པ་བཅས་དེ་རིང་གི་བཅར་འདྲི་ལེ་ཚན་གྱི་བརྗོད་གཞི་གཙོ་བོ་དེ་བྱིས་པ་ཆུང་ཆུང་འམ་ཕྲུ་གུའི་དཔེ་དེབ་ཀློག་རྒྱུ་དེའི་སྐོར་ལ་ཡང་ཡིན།

དབྱིངས་དང་ཁོར་ཡུག་འདི་བཟང་དུ་ཕྱིན་ཡོད་པ་ཅིག་ང་རང་གིས་ཚོར་སྣང་ཡོང་བསྡད་འདུག་བ། ཡིན་མ་ཡིན་ནི་ཨ་ནི་འདིས་ང་ཚོ་དཔེ་གནས་ཚད་མཐོ་པོ་ཞེ་པོ་ཅིག་ལ་སླེབས་འདུག་རེད་ལབ་པ་ན་ཡང་འདི་ལས་མེད་པ་འདྲ་པོ་ཅིག་རེད་བ། དཔེ་དེབ་ཀློག་ཡག་གི་ད་ཅིག་སྔས་མ་དང་བརྩིས་པ་ན་ག་ལེ་གང་འཚམ་ཅིག་ཡར་ཡར་རྒྱས་འགྲོ་གི་འདུག་བ། ཡིན་པ་ནི་ད་ལྟའི་ང་ཚོ་ཕྲུ་གུ་ཚང་མའི་གི་རྒྱུད་ལ་དེབ་ཀློག་ཡག་གི་གོམས་གཤིས་དཔེ་སྲ་བརྟན་ཅིག་ཡོང་ཡས་ལ་ད་ལྟའི་ང་ཚོ་འབད་རྩོལ་ཤུགས་ཆེན་པོ་བྱེད་དགོས་ཀྱི་ཡོད་པ་ཅིག་ངས་མཐོང་གི་འདུག་ལགས།

ལགས་འོ་ཐུགས་རྗེ་གནང། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་གནང། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་སའི་གནས་རྡོ་རྗེ་གདན་གྱི་གནས་བཤད་བདུན་སྔོན་མའི་འཕྲོས་ནས་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་མུ་མཐུད་ནས་སྙན་སྒྲོན་ཞུས་གནང་གི་རེད།
དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་དོན་ངོ་མར་སྙན་སྒྲོན་ཞུས་པ་བཞིན། རྒྱ་གར་ནང་གི་ནང་པའི་གནས་བཤད་སྐོར་ལ་མཁས་དབང་དགེ་འདུན་ཆོས་འཕེལ་དང། རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་དང་ཆག་ལོའི་རྣམ་ཐར་ལ་བྱུང་བའི་རྡོ་རྗེ་གདན་སོགས་པའི་གནས་བཤད་ནས་བདུན་སྔོན་མའི་འཕྲོས་ནས་རྡོ་རྗེ་གདན་གྱི་གནས་བཤད་དེ་མུ་མཐུད་སྙན་སྒྲོན་ཞུ་བ་ཡིན། དེ་ལ་རྡོ་རྗེ་གདན་ནི་གནས་འདི་ཀུན་གཙོ་བོ་ཡིན་པས་ཅུང་ཙམ་ཞིབ་པར་བཤད་ན། དེ་ཡང་གན་དྷོ་ལ། འདི་ཐོག་མར་བྲམ་ཟེ་མོ་ཛ་སའི་བུ་ཆུང་གིས་བཞེངས་ཀྱང་ཟེར། ཆོས་རྒྱལ་མྱ་ངན་མེད་ཀྱིས་ཡིན་ཡང་ཟེར། གང་ལྟར་ཀྱང་བར་སྐབས་ཤིག་ན་ཤིན་ཏུ་ཉམས་ཆགས་སུ་གྱུར་པ་ལས། མ་ག་དྷའི་ཁྱིམ་བདག་འཆི་མེད་བྱ་བ་ཞིག་གིས་ཞིག་གསོས་བགྱིས་ཏེ། ད་བར་ལོ་སྟོང་ཕྲག་ལྷག་ཙམ་སོང། དེ་ནས་སླར་ཡང་ཉམས་པ་ན། འབར་མའི་ཡུལ་གྱི་ནང་པ་རྣམས་ནས་ཞིག་གསོས་བགྱིས་ཏེ། ད་བར་ལོ་དྲུག་བརྒྱ་ལྷག་སོང། དེ་ནས་སླར་ཡང་རྒྱ་གར་གཞུང་ནས། སྒོར་ཉིས་འབུམ་ལྷག་གི་འགྲོ་སོང་བཏང་སྟེ་ས་བསལ་ཅིང་ཞིག་རལ་བཟོ་བཅོས་མཛད་པ་དང། བདག་ཅག་གི་སྟོན་པ་ཡོངས་སུ་མྱ་ངན་ལས་འདས་ཏེ་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་ལ་སླར་ཡང་རྒྱ་གར་གཞུང་དང་རྒྱ་གར་བྱང་ཆུབ་ཆོས་ཚོགས་ཐུན་མོང་ནས་འགྲོ་གྲོན་རྒྱ་ཆེ་བཏང་སྟེ་ཁོར་ཡུག་དང་བཅས་པ་ཉམས་གསོ་ལེགས་པར་མཛད་ཡོད། དབུས་ཀྱི་གན་དྷོའི་དབུ་རྩེའི་མཆོད་རྟེན་ཆུང་ངུ་དེ་ཀླུ་སྒྲུབ་ཀྱིས་བཞེངས་ཤིང་ནང་དུ་སྟོན་པའི་རིང་བསྲེལ་བྲེ་གང་བཞུགས། ལྷ་ཁང་སྟེང་འོག་གཉིས་ཡོད་པའི་སྟེང་མ་དེའི་ནང་དུ་རང་རེའི་ལྷ་སའི་ཇོ་བོ་སྔོན་བཞུགས་པར་གྲགས། སྐོར་ལམ་གྱི་དྲ་མིག་དེ་དག་ཀྱང་ཀླུ་སྒྲུབ་ཀྱིས་བཞེངས། ཀ་བ་དེ་དག་གི་སྟེང་ན་མགོན་པོའི་ཞལ་བརྒྱད་དང་སྒྲོལ་མའི་ཞལ་བརྒྱད་ཡོད་པ་མི་གཅིག་གིས་དེ་ཐམས་ཅད་མཐོང་ན་དངོས་གྲུབ་སྣ་རེ་ཐོབ་ཟེར། དེ་དག་ནི་ཀ་བའི་ནང་ངོས། པད་སྐོར་གྱི་དཀྱིལ་ན་མིའི་གདོང་ལྟ་བུ་ཡོད་པ་དེ་རྣམས་ཡིན། དེ་ལ་སྟོན་པ་སངས་རྒྱས་ནས་བདུན་ཕྲག་དང་པོ་ལ་བྱང་ཆུབ་ཤིང་ལ་སྤྱན་མ་བཙུམས་པར་བཞུགས་པའི་སྐུ་བརྙན་ནི་བྱང་ཆུབ་ཤིང་གི་ཐད་ཀྱི་མཆོད་རྟེན་ངོས་ན་བཞུགས་པ་དེ་ཡིན་ལ། བདུན་གཉིས་པར་དང་པོ་བཞེངས་པའི་ཤུལ་དུ་ཞབས་རྗེས་ཆ་གཅིག། དེ་ནས་གོམ་པ་དོར་བའི་ཤུལ་ཞབས་གཡས་གཡོན་ཡ་སྤེལ་བ་ལྔ། སླར་ཡང་ཡུད་ཙམ་བཞེངས་སར་ཞབས་རྗེས་ཆ་གཅིག་བཅས་རྡོ་བདུན་གྱི་སྟེང་དུ་ཡོད་པ་ལས་དེང་སང་ཡ་གཉིས་དང་ཆ་གཅིག་སྟེ་གསུམ་ཙམ་ཡོད། དེ་ནས་ཞབས་བཅགས་པའི་ཤུལ་སྐོར་ལམ་བྱང་གི་སྟེགས་རིང་པོའི་སྟེང་ན་པདྨའི་ཕྲེང་བ་བཅུ་གཉིས་ཡོད། བྱང་ངོས་དྲ་མིག་གི་ཕྱི་རོལ་དུ་མཆོད་རྟེན་ཆུང་ངུ་དུ་མ་ཡོད་པ་དེ་དག་ནང་ན་དགྲ་བཅོམ་མང་པོའི་གདུང་བཞུགས་ཤིང་སྐྲ་སེན་སོགས་དེར་འཕངས་ན་ངན་སོང་གི་སྐྱེ་སྒོ་ཁེགས་པར་བཤད། མཆོད་རྟེན་གྱི་ཤར་ཕྱོགས་ར་བའི་འདབས་ན་དབུས་མ་དང་དབྱིབས་འདྲ་བའི་མཆོད་རྟེན་ཆེན་པོ་ཞིག་ཡོད་པ་དེ་སྟོན་པ་དང་པོར་བྱོན་སྐབས་དེར་བཞུགས་ཏེ་ཞལ་ནས་འོད་ཟེར་འཕྲོས་ནས། བྱང་ཆུབ་ཤིང་དངོས་མ་ཡིན་པ་གཞན་རྣམས་བསྲེགས་པའི་གནས་ཡིན། དེ་ལ་འོད་ཟེར་འཕྲོ་བའི་གན་དྷོ་ལ་ཟེར། དེ་ལྟར་ཤིང་འཚིག་པ་རྣམས་ཀྱི་སོལ་བ་སྤུངས་པའི་སར་ཨ་ཀར་བོ་དྷི་བྱ་བའི་བྱང་ཆུབ་ཤིང་སྐྱེས་པ། ད་ལྟ་བྱང་ངོས་སྐོར་ལམ་གྱི་ཕྱི་ན་ཡོད་པ་དེ་ཡིན། ཤིང་དེའི་རྩར་ར་ས་ཀུ་ལའི་ཁྲོན་པ་ཡོད། དེའི་ཆུ་སྟོན་པའི་རྫུ་འཕྲུལ་གྱིས་དངུལ་ཆུར་བྱིན་གྱིས་བརླབས་པས་འཐུངས་ན་ཕོ་ནད་དྲག་ཟེར། ཁྲོན་པ་མ་བྲུས་ཀྱང་ཁ་ཁྱེར་གསལ་བར་ཡོད། འོན་ཀྱང་ལོ་ཤས་འདིའི་འོག་ཏུ་དག་བཤལ་བྱས་ཟིན་འདུག་མཆོད་རྟེན་དབུས་མའི་ལྷོ་ངོར་ས་སྟེགས་ཤིན་ཏུ་ཡངས་པ་ཞིག་ཡོད་ས་དེར། སྟོན་པའི་བཞུགས་སྟན་གྱི་རྩྭ་རྣམས་བོར། དེར་སྔོན་མཆོད་རྟེན་དབུས་ཀྱི་འདི་དང་འདྲ་བའི་ཆེན་པོ་ཞིག་ཡོད་པ་ཡིན། ར་བའི་ཕྱི་རོལ་ཤར་གྱི་དུར་ཁྲོད་ནང་གི་དཀྱིལ་འཁོར་དེ། སློབ་དཔོན་སངས་རྒྱས་ཡེ་ཤེས་ཀྱིས་རྡོ་ལ་བཞེངས་པའི་དུས་འཁོར་བློས་བསླངས་རྡོ་རྗེ་གདན་དུ་ཡོད་ཅེས་རང་རེའི་ལོ་རྒྱུས་འགའ་ལས་བྱུང་བ་དེ་ཡིན་ནམ་སྙམ། འདི་ཙམ་ཞིག་ཆག་ལོ་དང་བཅོམ་ལྡན་རིག་རལ་སོགས་ཀྱི་གསུང་དང་ཡང་ལེགས་པར་སྦྱོར་བས་ཡིད་ཆེས་པའི་གནས་ཡིན་ལ་གཞན་མང་དུ་བཤད་པར་དཀའ། དེ་ཡང། ཆག་ལོ་ཆོས་དཔལ་སོགས་བྱོན་སྐབས་གཙུག་ལག་དེང་དར་རྒྱས་ཀྱི་སྐབས་ཡིན་ལ། དགེ་སློང་སུམ་བརྒྱ་ཙམ་རེ་རྒྱུན་དུ་དཀོན་གཉེར་གྱི་ཚུལ་དུ་བཞུགས་སྐོར་སོགས་ཆག་ལོའི་རྣམ་ཐར་བླ་མའི་གསུང་དྲི་མ་མེད་པ་བསྒྲིགས་པ་ཞེས་པའི་ནང་ལ་གསལ་བ་གཤམ་གསལ། མ་ག་དྷའི་བྱེ་བྲག་དཀྵིན་ཞེས་པ་ལྷོ་ཕྱོགས་ཀྱི་རྒྱུད་ཅེས་པ་ནི་བཛྲཱ་སན། རྡོ་རྗེ་གདན་ཡོད། བྱ་རྒོད་ཕུང་པོའི་རི་དང། ནཱ་ལེན་ད་དང་རྒྱལ་པོའི་ཁབ་དང། འོད་མའི་ཚལ་ཡོད། བི་ཀྲ་མ་ཤཱི་ལ་སོགས་ཆོས་རྗེ་གོང་མའི་དྲུང་དང། ཁ་ཆེ་པཎ་ཆེན་གྱི་དུས་ན་ཡོད་པ་ན་ཆོས་རྗེ་བྱོན་པ་ན་གར་ལོག་གིས་རྨང་རྡོའང་བཏོན་ཏེ་ཆུ་བོ་གངྒཱ་ལ་བསྐྱུར་ནས་མི་འདུག་གསུངས། བླ་མ་ཆོས་རྗེ་རྡོ་རྗེ་གདན་དུ་བྱོན་པའི་དུས་སུ་མི་གཅིག་ཀྱང་མི་འདུག་པ་ལ། གྲོགས་བཙུན་པ་བཞི་ཡོད་པའི་རྒྱུ་མཚན་གཅིག་ན་རེ་མ་ལེགས་གར་ལོག་གིས་ཉེན་ནས་བྲོས་པ་ཡིན་ཟེར། བྱང་ཆུབ་ཆེན་པོའི་སྐུ་དེའི་སྒོ་སོ་ཕག་གིས་ལེགས་པར་བརྩིགས་ནས་ཞལ་ཞལ་བྱས། དེའི་སར་སྐུ་གཅིག་བཞག་སྟེ་བརྫུས་མ་སྐུ་ཚབ་ཏུ་བྱས། ཕྱི་སྒོ་ལའང་འདག་ཞལ་བརྒྱབ་ནས་དེར་བྱང་ཆུབ་ཆེན་པོའི་སྐུ་གཅིག་བྲིས་པས། དེ་མུ་སྟེགས་པ་རྣམས་ཀྱིས་མི་ཤིགས་པའི་ཐབས་བྱས་འདུག་པས་རང་རེ་ལྔ་པོའང་སྡོད་མི་ནུས་དུས་འབྲོས་དགོས་ཟེར་བ་ལ་ཉིན་ལམ་རིང་ལ་ཚད་པ་ཆེ། སྐུ་མཉེལ་མུན་སྲོས་པས་དེར་ལུས་ཏེ་གཟིམས་སུ་སོང། གར་ལོག་བྱུང་ན་མི་ཚོར་བར་འདུག་གསུངས། ནམ་ལངས་ནས་བྱང་ཕྱོགས་ལ་ཤིང་རྟ་དྲངས་པའི་རྗེས་སུ། འབྲངས་ནས་བྲོས་ནས། ཞག་བཅུ་བདུན་སྐུ་དེའི་ཞལ་མ་མཐོང་གསུངས། དེའི་དུས་སུ་ཡང་བུད་མེད་ཅིག་བྱུང་ནས་གར་ལོག་ཐག་རིང་པོ་ཞིག་ཏུ་སོང་ནས་མེད་ཟེར། གཏམ་སྙན་མོ་གྲགས་སོ། དེ་ནས་རྡོ་རྗེ་གདན་དུ་བྱོན་ནས། ཇོ་བོ་བྱང་ཆུབ་ཆེན་པོའི་སྐུ་ལ་གསོལ་བ་བཏབ་བསྐོར་བ་མཛད་ཅིང་བཞུགས་པ་ལ། ཉིན་གཅིག་རྒྱལ་པོ་ནགས་ནས་བྱོན་པ་ཡོད་དོ་ཟེར་བ་གྲགས་ཙ་ན་རྡོ་རྗེ་གདན་དུ་བཞུགས་པ་ཡུལ་མ་ག་དྷ་ཞིག་གི་བདག་པོ་རྒྱལ་པོ་བུདྡྷ་སེ་ན་སངས་རྒྱས་སྡེ་ཞེས་པ་བཅོམ་ལྡན་འདས་ཀྱི་ཞང་པོའི་བརྒྱུད་པ་རྒྱལ་པོ་ལྷ་བརྟན་གྱི་རིགས་ཤིག་གདའ་བ་དེ། ནགས་ཁྲོད་ནས་བྱོན་པའི་ལམ་དུ་ཆོས་སྤྱོད་གྲོགས་རབ་ཏུ་བྱུང་བ་བཞི་དང་བཙུན་པ་ལྔ་བཞུགས་པ་ལ་རྒྱལ་པོ་དེ་གླང་པོ་ཆེའི་ལོགས་ན་སྒྲོམ་ཅིག་ཡོད་པ་མཐོ་དམན་ཁང་པ་ཐོག་དཔངས་འབྲིང་པོ་ཙམ་ཞིག་གི་སྟེང་ན་རིན་པོ་ཆེའི་ཁྲི་བ་སོའི་རྒྱན་གྱིས་བརྒྱན་པ་ལ། དར་དཀར་གྱི་པྲོག་ཞུ་དང་རྒྱན་སྣ་ཚོགས་ཀྱིས་བརྒྱན་པར་བཞུགས་པ། གྲི་མཚོན་དང་མདའ་མདུང་ཐམས་ཅད་ཀྱི་རྩེ་མོ་གནམ་དུ་བསྟན་པའི་དམག་ལྔ་བརྒྱས་བསྐོར་བ། མི་གཉིས་ཀྱིས་གླང་པོ་ཆེའི་སྣ་ནས་ལྕགས་ཀྱུས་དྲངས་པའི་ཕྱི་ན། ཚུར་འོང་ཞིང་བྱོན་ནོ། རྒྱལ་པོས། ཆོས་རྗེ་བ་ལྔ་པོ་རྒྱང་ནས་གཟིགས་པ་དང། དེ་མ་ཐག་ཏུ་རྒྱལ་པོ་ཉིད་ཀྱིས་དར་གྱི་ཞྭ་དེ་ཕུད་ཀྱིས་ཕུད་པས། ཆོས་རྗེའི་ཐུགས་ལ་རྒྱལ་པོས་ཅི་མཛད་དམ་སྙམ་པ་བྱུང་གསུང། དེ་ནས་རྗེའི་དྲུང་དུ་སླེབ་པ་དང། ལྕགས་ཀྱུ་དེས་སྣ་རྩ་ནས་བཟུང་སྟེ། མི་ལྔས་རྒྱལ་པོ་གླང་པོ་ཆེའི་སྟེང་ནས་ལོགས་ལ་ལྡིང་ཐག་གི་སྐས་ལས་ཤོད་དུ་ཕབ་སྟེ། རྒྱལ་པོས་ཆོས་རྗེ་བ་ལྔ་པོ་ལ་ཕྱག་འཚལ་ཞིང། ར་ཧུ་ལ་ཧེ། བན་དྷ་ན་མ། ཀྱེ། ཇོ་བོ་ལ་ཕྱག་འཚལ་ཞེས་པར། རྒྱ་གར་གྱི་རྒྱལ་པོ་ཆེན་པོ་དེ་འདྲ་བ་ཡང། རབ་ཏུ་བྱུང་བ་ལ་ཕྱག་བཙལ་ཏེ། བོད་བ་ལང་ཡིན་པས། དེ་འདྲ་མི་ཤེས་གསུངས་སོ། ད། དུས་ཚོད་ལ་རྩ་ཆེན་གྱིས། དེ་རིང་གི། རྡོ་རྗེ་གདན་གྱི་གནས་བཤད་དེ། དེ་ཙམ་ལ་མཚམས་བཞག་ནས། བདུན་རྗེས་མར། གནས་བཤད་དེ་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་པས། དེ་དོན་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར